པ་རང་ཉིད་ལ་དབང་ཡ་མེད་པ་རེད། ལུས་ནི་ཐང་གཅིག་བརྙན་པོ་བཞིན་ཟེར། བདག་གི་སྤྱོད་པ་འདི་འདྲས་ནི་མི་ཡི་ལུས་ཀྱང་ཐོབ་མི་འགྱུར་ཟེར། ད་ད་ལྟའི་ལུས་དེ་དང་བྲལ་ནས་ལུས་སེམས་གཉིས་པོ་དེ་ཁ་བྲལ་བྱས་ནས་དེ་བྱེད་པ་ཡིན་ན་མི་ཡི་ལུས་དེ་ཡོད་མ་རེད་བ། ད་ཕྱི་མ་ཡང་ནི་མི་ཡི་ལུས་དེ་ལྟ་བུ་རྙེད་ཀྱི་རེད་པས་ཟེར་ན་དེ་རྙེད་ཀྱི་མ་རེད། ཕྱི་མ་མི་ཡི་ལུས་དེ་ཐོབ་པར་བྱེད་པ་ལ་རྒྱུ་མང་པོ་ཅིག་བསགས་དགོས་ཀྱི་རེད། རང་གི་སྤྱོད་པ་ནི་ད་ལྟ་ནས་ཚེ་ཕྱི་མ་མི་ལུས་ཐོབ་ཡ་གི་རྒྱུ་བསགས་ཀྱི་ཕར་ཞོག་བྱས་ནས་སེམས་རྒྱུད་ཉོན་མོངས་པ་དང་བཅས་ཀྱི་སྡིག་པ་ཅིག་མ་གཏོགས་ཡོད་མ་རེད། དེ་ཡིན་སོང་ཙང། བདག་གི་སྤྱོད་པ་འདི་འདྲས་ནི་མི་ཡི་ལུས་ཀྱང་ཐོབ་མི་འགྱུར། དེ་འདྲ་བྱེད་པ་ཡིན་ན་མི་ལུས་ཟིན་ཏེ་ཨང་ཅང་ཀོང་པོ་རེ་ཐོབ་ཡོད་མ་རེད། མི་ལུས་ཐོབ་པར་བྱེད་པ་ལ་ངན་པ་སྟོན་ཡང་དཔེར་ན་བདེ་འགྲོ་གི་ཁོག་པ་ཕལ་པ་ཙམ་ཅིག་ཐོབ་པ་ལ་ཡང་ཚུལ་ཁྲིམས་སྲུང་དགོས་ཀྱི་རེད་བ། དེ་མེད་པ་ཡིན་སོང་ཙང། ཐོབ་ཁག་པོ་རེད། བདག་གི་སྤྱོད་པ་འདི་འདྲས་ནི་མི་ཡི་ལུས་ཀྱང་ཐོབ་མི་འགྱུར། མི་ལུས་མ་ཐོབ་ན་འོ་ན་ག་རེ་ཡོད་རེད། མི་ལུས་ཐོབ་ན་ག་རེ་ཡོད་རེད་ཟེར་ན་མི་ལུས་མ་ཐོབ་པ་ཡིན་ན་སྡིག་པ་འབའ་ཞིག་དགེ་བ་མེད། མི་ལུས་ཐོབ་པར་མ་གྱུར་ན་སྡིག་པ་འབའ་ཞིག་དགེ་བ་མེད་ཟེར། ད་མི་ལུས་དེ་ཐོབ་པ་ཡིན་ན་ཨ་ནི་དགེ་བ་བསགས་ཐུབ་ཀྱི་རེད་མི་ལུས་དེ་མ་ཐོབ་པ་ཡིན་ན་དགེ་བ་བསགས་ཐུབ་ཀྱི་མ་རེད་ཟེར། སྤྱིར་བཏང་ནས་བཤད་ན་ང་རང་ཚོ་དགེ་བ་བསགས་མཁན་རང་ད་དགེ་བ་ཏོག་ཙམ་ཏོག་ཙམ་གྱི་བསགས་མཁན་དག་ཡོང་གི་རེད་དེ་འདྲ་ཡིན་ནའི། དལ་འབྱོར་གྱི་མི་ལུས་ཐོག་གི་དེ་གི་དགེ་བ་བསགས་པ་གཅིག་དང། ལུས་རྟེན་གཞན་གྱི་སྟེང་དུ་དགེ་བ་བསགས་པ་གཉིས་པོ་དེ་ཁྱོན་ནས་འདྲ་ས་ཡོད་མ་རེད་བ། ཁོ་གཉིས་ཁྱད་པར་དེ་ན་ཧ་ཅང་ཆེན་པོ་ཡོད་རེད་བ་དལ་འབྱོར་གྱི་མི་ལུས་སྟེང་དུ་བྱས་པ་ཡིན་ན་དགེ་བ་དེ་ག་རེ་བྱས་པ་ཡིན་ན་དགེ་བ་སྟོབས་ཆེན་པོ་ཤ་སྟག་བསགས་ཐུབ་ཀྱི་རེད་བ་ལུས་རྟེན་གཞན་གྱི་སྟེང་དུ་དགེ་བ་ཕྲན་བུ་ཕྲན་བུ་ཅིག་བསགས་ཐུབ་ཀྱི་རེད་དེ་འདྲ་ཡིན་ནའི་དགེ་བ་ཆུང་ཆུང་ཅིག་མ་གཏོགས་ཡོང་མ་རེད་བ་ད་དགེ་བ་ཡིན་ན་ནི་བྱང་ཆུབ་ཀྱི་སེམས་ལས་ཆེ་བ་ཁྱོན་ནས་ཡོད་མ་རེད་བྱང་ཆུབ་ཀྱི་སེམས་དེའང་དེ་མི་ལུས་སྟེང་དུ་སྐྱེས་པ་དེ་དང་ལུས་རྟེན་གཞན་གྱི་སྟེང་དུ་སྐྱེས་པ་དེ་རྩ་བ་ནས་འདྲ་ཡ་ཡོད་མ་རེད་ཟེར་ནའི་ཁ་སང་གོང་དུ་སོགས་དྲིས་ཀྱི་ལུང་གིས་འདྲུལ་བར་བ།

སྡིག་པ་འབའ་ཞིག་དགེ་བ་མེད་ཟེར། གང་ཚེ་དགེ་སྤྱད་སྐལ་ལྡན་ཡང་དགེ་བ་བདག་གིས་མ་བྱས་ན་ངན་སོང་སྡུག་བསྔལ་ཀུན་རྨོངས་པ་དེ་ཚེ་བདག་གིས་ཅི་བྱར་ཡོད་ཟེར། གང་གི་ཚེ་ན་ད་རེས་ནི་མི་ལུས་ཐོབ་པའི་སྐབས་དེར། དལ་འབྱོར་གྱི་མི་ལུས་ལས་མ་ཅིག་ཐོབ་པའི་སྐབས་དེར། དགེ་བ་བྱེད་ཡས་ཀྱི་ནི་སྐལ་བ་དང་ལྡན་པ་རེད་ཟེར་རང་ཉིད་དགེ་བ་བྱེད་ཡས་ཀྱི་དགེ་བ་གི་ལས་བསགས་ཡས་ཀྱི་དཔེར་ན། བསོད་ནམས་བསགས་ཡས་ཀྱི་སྐལ་བ་དེ་ད་རེས་བྱུང་བ་རེད།

ཤིན་ཏུ་རྨོངས་པར་བྱེད་ཅིང་ངན་སོང་སྡུག་བསྔལ་ཀུན་རྨོངས་པ་དེ་ཚེ་བདག་གིས་ཅི་བྱར་ཡོད་ཟེར་དགོས་དང་སོ་སོ་ད་རེས་མིའི་ལུས་དེ་དང་ཁ་བྲལ་ནས། ད་ངན་སོང་འདྲ་པོ་ཅིག་སྐྱེ་བ་ལེན་པ་ཡིན་ན་ངན་སོང་གི་སྡུག་བསྔལ་དེ་རང་གི་ལུས་ལ་བབས་དངོས་སུ་བབས་མྱོང་དགོས། དངོས་སུ་མྱོང་ཡང་དེ་ཡི་ཚེ་ན་སྡུག་བསྔལ་གྱིས་བྱས་ནས་རང་གི་ནང་གི་བློ་དེ་དེ་ནས་མུན་པ་ནག་པོ་འདྲ་པོ་ཅིག་བྱས་ཅི་དྲག་ཅི་བཟང་ཆ་མེད་པ་འདྲ་པོ་ཅིག་ཆགས་བྱས་ནས། ད་སྡུག་བསྔལ་བསྐྱང་བྱ་བ་ཅེས་གསུངས་ལུང་རྟོགས་ནས་སྡུག་བསྔལ་གང་དྲག་སོ་སོར་སྡུག་བསྔལ་མྱོང་ཡས་དེ་མ་གཏོགས་ཅེས་པ། ཆོས་བྱེད་ཡས་ལ་སོགས་པ་ཚང་མ་སྣང་བྱེད་སྐལ་བ་དང་བྲལ་ཚར་བ། ངན་སོང་སྡུག་བསྔལ་ཀུན་རྨོངས་པ་དེ་ཚེ་བདག་གིས་ཅི་བྱར་ཡོད་ཟེར་དེའི་སྐབས་དེར་སོ་སོ་རང་ལ་བྱེད་ཡས་གང་ཡང་ཡོད་མ་རེད། དཔེར་ན། སྡུག་བསྔལ་ད་ལྟ་མྱོང་དང་མྱོང་བཞིན་པ་ཡིན་ནའི་སྡུག་བསྔལ་དེ་དང་བྲལ་ཡས་ཐབས་ཙམ་ཅིག་བྱས་ཡས་ཡོད་མ་རེད་ཐབས་དེ་བཙལ་གར་འགྲོ་ཡས་ཡོད་མ་རེད། བཙལ་ཤེས་ཡས་མ་རེད་སྡུག་བསྔལ་དེ་དང་བྲལ་རོགས་བྱས་ན་སྡུག་བསྔལ་དེ་དང་བྲལ་ཡས་ཐབས་ཅིག་རྙེད་རོགས་བྱས་ན་སངས་སོ་ནམ་ཁྱོན་ནས་མེད་པ་རེད།

རུས་སྦལ་ལོང་བ་དེ་གི་མགྲིན་པ་དེ་དེ་ནི་གཉའ་ཤིང་གི་བུ་ག་དང། གཉའ་ཤིང་གི་བུ་ག་ནང་ལོགས་ཚུད་དང་བཅས་པ་ཅི་ཅང་རེད། དེ་ཚུད་དཀའ་ག་རེ་རེད་ཟེར་ན། གསེར་གྱི་གཉའ་ཤིང་ཅིག་ཡོད་པ་ཅིག་གཉའ་ཤིང་དེ་ལ་བུ་ག་གཅིག་མ་གཏོགས་མེད་པ་ཅིག་བུ་ག་གཅིག་མ་གཏོགས་མེད་པ་ཡིན་ཙང་བུ་ག་གཅིག་ཡིན་ན་ནི་རུས་སྦལ་གྱི་མགྲིན་པ་དེ་ཚུད་པ་དེ་ཡིན་ན་ཁག་པོ་ཞེ་དྲག་བྱེད་ཀྱི་རེད་བ་གསེར་གྱི་གཉའ་ཤིང་དེ་ཡིན་དེ་ནི་རྒྱ་མཚོ་ཆེན་པོ་མཐའ་དང་མུ་མེད་པ་དེ་ལ་ཕར་ཕར་འགྲོ་ཚུར་ཚུར་འགྲོ་བྱས་ནས་མཚམས་མཚམས་ཤར་ལ་སླེབས་མཚམས་མཚམས་ནུབ་ལ་སླེབས་ཨ་དེ་འདྲ་སླེབས་བསྡད་མཁན་ཅིག་ཡོད་པ་ཅིག

ད་རུས་སྦལ་ལོང་བ་དེ་ཡིན་ན་རྟག་པར་ཕྱི་ཐོན་རེ་བྱས་ན་འགྲིག་གི་རེད་དེ་ཁོ་ལོ་བརྒྱ་ཐམ་པ་མ་གཏོགས་ཡར་མ་ཐོན་པ་བྱས། ལོ་བརྒྱ་ཐམ་པ་དེ་ཡར་ཐོན་ཐེངས་གཅིག་ལ་ཡང་དེ་ནི་རྒྱུན་རིང་པོ་ཅིག་ཡར་བསྡད་རེ་བྱས་ན་ཡང་འགྲིག་གི་རེད་དེ་དེ་ཡང་མ་བསྡད་པ་བྱས་ན་ཆོས་ལ་བྱས་ན་ཡར་ཐོན་ནས་ཡང་བརླག་ཡང་མར་འགྲོ་བ་བྱས། འོ་དེ་འདྲ་ཅིག་བྱས་པ་ཡིན་ན་ཁོ་གཉིས་གཉིས་འཕྲད་པ་ཟེར་མཁན་དེ་མི་སྲིད་པ་ལྟ་བུ་ཅིག་ཆགས་པ་རེད་བ་ད། དེ་འདྲ་ཅིག་ནི་འཕྲད་ཀྱི་རེད་ཟེར་གྱི་བློ་གིས་དཔག་ནུས་ཡ་ཅིག་ནི་མེད་པ་རེད་བ། བློ་གིས་དཔག་ནུས་མེད་པ་རེད། དེ་ཡིན་ཙང་འོ་དེ་དཀོན་པར་ནུ་ཡིས་ཅི་ནུས་ནི་མི་ལུས་དེ་དཀོན་པ་རེད། རུས་སྦལ་ལོང་བ་དེ་དང་རང་ཉིད་གཉིས་པོ་དེ་ནི་དཔེ་དོན་ཅིག་རྒྱག། རྒྱ་མཚོ་ཆེན་པོ་མཐའ་དང་མུ་མེད་པ་དེ་དང་འཁོར་བ་རྒྱ་མཚོ་འགྲོ་བ་རིགས་དྲུག་གི་འཁོར་བ་རྒྱ་མཚོ་དེ་མཐའ་དང་མུ་མེད་པ་དེ་དཔེ་ཅིག་རྒྱག། སངས་རྒྱས་ཀྱི་བསྟན་པ་དང་གསེར་གྱི་གཉའ་ཤིང་གཉིས་པོ་དེ་དཔེ་རྒྱག། སངས་རྒྱས་ཀྱི་བསྟན་པ་ལ་འཇུག་སྒོ་དེ་ནང་པ་སངས་རྒྱས་པའི་འཇུག་པར་བྱེད་པ་ལ་སྐྱབས་འགྲོ་ཁོ་ན་ཡིན་པ་དེ། སྐྱབས་འགྲོ་མ་གཏོགས་ནང་པ་སངས་རྒྱས་པའི་འཇུག་སྒོ་མེད་པ་དེ་དང། གསེར་གྱི་གཉའ་ཤིང་ལ་བུ་ག་གཅིག་མ་གཏོགས་མེད་པ་དེ།

དེ་ནས་རྒྱ་མཚོའི་སྟེང་དུ་དེ་སྡེ་དགེའི་གསེར་གྱི་གཉའ་ཤིང་དེ་དང་རུས་སྦལ་གྱི་མགྲིན་པ་ཚུད་པ་དེ་ནང་བཞིན་དཀའ་ལས་ཁག་པོ་ཡོང་དགོས་ཡ་དེ་ག་རེ་གིས་བྱས་པ་རེད་ཟེར་ན་ནི་སྡིག་པ་གིས་བྱས་པ་རེད། སྡིག་པ་མང་པོ་བསགས་པ་ཡིན་ཙང་སྡིག་པ་དེའི་ལས་ཀྱི་རྣམ་པར་སྨིན་པ་དེ་ཡིན་ན་ནི་ངན་སོང་གསུམ་དུ་སྨིན་བྱས་ནས་བདེ་འགྲོ་ལ་ཡ་སྨིན་ཐུབ་ཀྱི་ཡོད་མ་རེད་ངན་སོང་ཁོ་ན་ལ་སྨིན་ཡ་དེ་རེད།

སྐད་ཅིག་གཅིག་གིས་བྱས་པའི་སྡིག་པ་ཡང། བསྐལ་པའི་བར་དུ་དམྱལ་བའི་ནང་བསྡད་དགོས་ཀྱི་ཡོད་ན། ཐོག་མ་མེད་པ་ནས་བསགས་པའི་སྡིག་པ་ཆེན་པོ་ད་ག་རེ་ཡོད་དོ་ཡོད་བཞི་པ་ལ་ཡང་ཡག་ཐག་ཅིག་ཡོད་པ་དེ། བདེ་འགྲོ་ཐོབ་རྒྱུ་ཡོད་པ་དེ་ཡིན་ན་དེ་བས་ཀྱང་ཡོད་མ་རེད། སྐད་ཅིག་གཅིག་བྱས་སྡིག་པས་ཀྱང་བསྐལ་པར་མནར་མེད་གནས་འགྱུར་ན་ཟེར་བ་དེ་ཡིན་པ་རེད། སྐད་ཅིག་གཅིག་གིས་བྱས་པའི་དཔེར་ན་བྱང་ཆུབ་སེམས་དཔའ་ལ་སྐད་ཅིག་མ་གཅིག་ཁོང་ཁྲོ་སྐད་ཅིག་མ་གཅིག་བྱས་པ་ཡིན་ན། དེ་ནས་བསྐལ་པའི་བར་དུ། དམྱལ་བར་གནས་འགྱུར་བ་བསྐལ་པའི་བར་དུ་གཉིས་བ་གནས་དགུ་པ་སྟེ། བཅོམ་ལྡན་འདས་ཀྱིས་ལན་མང་པོའི་བར་དུ་གསུངས་ཡོད་རེད། དེ་ནང་བཞིན་བྱས་ནས་རང་གི་དགེ་བའི་བཤེས་གཉེན་ལ་སོགས་པ་དེ་ཚོ་ལ་ཁོང་ཁྲོ་སྐད་ཅིག་མ་གཅིག་བྱས་པ་ཡིན་ན་དེའི་གྲངས་དང་མཉམ་པའི་བསྐལ་པར་བསགས་པའི་དགེ་རྩ་བཅོམ་ནས་བསྐལ་པའི་བར་དུ་དམྱལ་བར་གནས་དགོས་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་རྒྱུད་དུ་མ་ནས་མང་པོ་གི་བར་དུ་གསུངས་ཡོད་རེད། དེ་གསུངས་པ་ཡིན་ཙང་སྐད་ཅིག་གཅིག་བྱས་སྡིག་པས་ཀྱང་ཟེར་དེ་སྐད་ཅིག་གཅིག་གིས་བྱས་པའི་སྡིག་པ་ཡིན་ན་ཡང། སྐད་ཅིག་མ་གཅིག་སྲིང་དེ་ལས་ལྷག་པར་བ་སེ་གོ་གཅིག་ལྟོ་བའི་ཡོ་བྱད་ལ་ང་སོ། སྐད་ཅིག་གྲུ་ཆུ་རེ་ལྔ་ཡོད་རུང་བ་དེ་ཙམ་གྱིས་ད་བས། སེ་གོ་གཅིག་ལྟོ་བའི་ཁོང་རང་རང་གི་ཡོད་ཚད་དེ་ལས་འཕྲོ་བ་ཡིན་ན་ཡང། དེ་ནས། ཀ་བ་གྲུ་ཆུ་རྩ་ལྔ་གིས་བསགས་པའི་དགེ་རྩ་ཅུང་ཆེ་ནས་ཀ་བ་གྲུ་ཆུ་རྩ་ལྔ་ཡི་བར་དུ་སྙིང་བ་རྣམས་གནས་འགོག་གིན་པར། སྐད་ཅིག་གཅིག་ཅན་དེ་བས་ཀྱང་ཀ་བ་སྣ་མའི་གནས་འགྱུར་ན་ཟེར་ཀ་པའི་བར་དུ་སྙིང་བ་སྣ་མའི་ནང་གནས་ཀྱི་རེད་ཟེར། སྙིང་བ་དེ་ལ་སྙིང་བ་དེ་ནི་ཚངས་དབྱངས་བརྒྱད་ཡོད་རེད། ཚངས་དབྱངས་བརྒྱད་ཡིན་ན་ནི་འོ་འོ་ལས་པའི་བསྡུས་གཞུག་དེ།

དེ་ཙམ་ཁོ་ན་མྱོང་གྱུར་ནས་དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ། དཔེར་ན་ངན་སོང་གསུམ་དུ་ལས་མ་སྐྱེས་སྐྱེས་ནས་སྡིག་པའི་འབྲས་བུ་ངན་སོང་གསུམ་དུ་སྐྱེས་པ་རེད་བ། ད་དེ་སྐྱེས་སྐྱེས་ནས་སྡིག་པ་དེ་ཕར་ཟད་ཙག་ཟིག་ན་སླར་ཡང་དེ་ནི་བདེ་འགྲོ་ཐོབ་ནས་འགྲོ་གི་རེད་ཟེར་ན། དེ་ཁག་པོ་ཞེ་དྲག་རེད། མ་སྐྱེས་སྐྱེས་ཙག་ཟིག་ན་ནི་བདེ་འགྲོ་ཐོབ་ཡག་དེ་ཁག་པོ་ཞེ་དྲག་རེད། ག་རེ་ཟེར་ན་སྐྱེས་ཙག་ཁོ་རང་རང་ནང་ལ་སྡིག་པ་བསགས་ཀྱི་རེད། དགེ་བ་ནི་བསགས་ཐུབ་ཡ་ཁྱོན་ནས་ཡོད་མ་རེད། ཁོ་རང་ངན་སོང་དུ་མ་སྐྱེས་ཙག་ཟིག་ན་ཡང་སྡིག་པ་ཞེ་དྲག་བསགས་ཀྱི་རེད། དཔེར་ན་ཆ་བཞག་བྱས་ནས་དམྱལ་བ་ཡང་སོས་པའི་སེམས་ཅན་དེ་ཚོ་ལ་རང་གི་མཆིལ་མ་འཐག་པས་རང་གི་སྐྱེས་མ་ཐག་ནས་ལག་ཏུ་མཚོན་ཆ་རྣམ་པ་སྣ་ཚོགས་པ་ཁྱེར་བྱས་ཕར་ཚུར་བསད་རེས་བྱས་པ་དེ་འདྲ་ཡོང་གོ་རེ་བ་སྡིག་པ་མང་པོ་ཞིག་བསགས་གོ་རེ་བ་ཁོང་ཁྲོ་ད་ག་རེ་མི་བྱེད་གོ་རེ་བ་ཁོང་ཁྲོ་ཡོད་པ་ཡིན་ཙང་ཨ་ནི་ཁོ་སྡིག་པ་དེ་མང་པོ་བསགས་གོ་རེ་བ་ཁོ་རང་ཡང་ད་ལྟ་སྡིག་པའི་འབྲས་བུ་དེ་གཅིག་མྱོང་མ་ཚར་གོང་ནས་སྡིག་པ་མང་པོ་གི་འབྲས་བུ་མྱོང་ཡ་གི་ནི་བསགས་ཚར་བ། ད་ལྟ་ཁོ་སྡིག་པ་གཅིག་གི་འབྲས་བུ་དེ་ལ་དམྱལ་བ་ཡང་སོས་ནས་སྐྱེས་བྱས་ནས་ཡང་སོས་ཀྱི་སྡུག་བསྔལ་མྱོང་གོ། ད་ལྟ་ཡང་དེ་ནས་ཚེ་རབས་མཐའ་མེད་པ་བྱས་ནས་མྱོང་ཡས་ཀྱི་ཉི་མ་རེ་རེ་ལས་ནས་གྲངས་མེད་ག་ཚད་དང་ག་ཚད་བསགས་ཀྱི་ཡོད་དེ་འདྲ་བསགས་གོ་རེ་བ། དེ་ས་ངན་སོང་གསུམ་དུ་མར་སོང་ཚར་ཙ་ན། སྡིག་པ་དེ་ནི་ངམ་ངམ་ཤུགས་ཤུགས་བསགས་ཀྱི་རེད། དགེ་བའི་ལས་བསགས་ཡས་དེ་ཡིན་ན་ཧ་ཅང་ནས་དཀོན་པོ་དཀོན་པོ་རེད།

ཁོ་བོས་སྔ་མའི་ལས་ངན་པའི་དབང་གིས་བྱོལ་སོང་གི་ལུས་གཅིག་ལེན་པ་རེད་བ། བྱོལ་སོང་གི་ལུས་གཅིག་ལེན་བྱས་ནས་རང་གི་སྐྱེ་བ་ཉིན་པ་དག་ག་དྲོ་མི་བྱེད་དེ་བྱས་པ་རེད་དེ་ཡིན་ན་ཡང་ཁོ་སྡིག་པ་བསག་ཡ་དེ་རྫོང་ཆས་ཁྱོན་ནས་ཡོད་མ་རེད་བ། ཁོ་ག་རེ་རེད་ཟེར་ན་ཙི་ཙི་མིག་གིས་མཐོང་ཙག་ཙི་ན་ལམ་སང་ཁོ་བསད་དུ་ལྟ་གི་རེད་བ། ག་ཚད་དེ་ག་ཚད་བསད་གི་རེད་དེ་བསད་གི་རེད་བ་ད་ག་ནང་བཞིན་བྱ་སྐྱེ་བོ་དེ་འདྲ་ཡིན་པ་ཡིན་ན་རང་གི་ཕྲུ་གུ་གསོ་ཡི་ཆེད་དུ་འབུ་སྲིན་མང་པོ་བྱེད་དོ་སུ་བསད་དགོས་ཀྱི་འདུག་བ་ཁོ་རང་ད་ལྟ་ངན་སོང་གི་ངན་སོང་གི་ལུས་གཅིག་ལེན་བྱས་ནས། ལུས་མི་འདོད་པ་ལ་སོགས་པ་དེ་འདྲ་ཅིག་ལེན་ཡོད་རེད་ཡིན་ནའང་ཁོ་ད་ལྟའི་དེ་ཡིན་དེ་ཡིན་བཞིན་དུ་ད་ལྟའི་སྡིག་པ་མང་པོ་ཞིག་བསགས་དགོས་པ། ད་ག་ནང་བཞིན་དུ་གཅན་གཟན་ལ་སོགས་པ་དེ་ཚོ་སྐྱེ་བ་ལེན་པ་དེ་ཡང་སྔ་མའི་ལས་ཀྱི་དབང་གིས་ཁོ་སྐྱེ་བ་ལེན་པ་རེད། དེ་ནས་མི་དགེ་བའི་སྡིག་པ་བསགས་བྱས་ནས་རྣམ་སྨིན་ཡིད་དུ་མི་འོང་བ་ལུས་དེ་ལྟ་བུ་ཅིག་ལེན་པ་རེད་དེ་ཡིན་ནའང་ཁོ་བཤགས་སྡོམ་བྱེད་རྒྱུ་ཕར་ཟིག་བཞག་བྱས་ནས་ད་ལྟའི་ངན་སོང་མཐའ་མེད་པ་འཁྱམས་ཡག་གི་ལས་ཉི་མ་རེ་ལ་ག་ཚད་བསགས་ཀྱི་རེད། ཉི་མ་རེ་རེ་ལ་ཡང་ནི་སེམས་ཅན་མང་པོ་བསད་ནས་མ་གཏོགས་ཁོ་འཚོ་བ་དེ་སྐྱེལ་ཐུབ་ཡ་ཁྱོན་ནས་མེད་པ་རེད་བ། དེ་འདྲ་ཡིན་ཙང། དེ་ནི་རྣམ་ཐར་མི་འགྱུར་ཏེ་འདི་ལྟར་དེ་ནི་མྱོང་བཞིན་དུ་སྡིག་པ་གཞན་དག་རབ་ཏུ་སྐྱེ། རང་གི། སྐྱེ་བ་སྔ་མ་སྡིག་པ་གི་ལས་ཀྱི་འབྲས་བུ་དེ་མྱོང་གིན་མྱོང་གིན་ལ་ད་ལྟ་ཡང་དེ་ནི་སྡིག་པ་གཞན་མང་པོ་ཅིག། གསར་པ་མང་པོ་ཅིག་སྐྱེ་གི་རེད། དགེ་བ་ཡིན་ན་ཁོ་སྐྱེ་ཐུབ་མ་རེད་བ་དགེ་བ་སྐྱེ་མི་ཐུབ་ག་རེ་རེད་ཟེར་ན། རང་གི་ལུས་ལ་དཔེར་ན་རང་གི་ལུས་དེ་ལ་མི་སྐྲག་སྟངས་ཀྱིས་ནི།

ཧ་ཅང་ཁག་པོར་འདོད་རུང་བ་འདོད་པ་བཞིན་ལྟར་རབ་ཏུ་གྱིས། དེ་འདྲ་ལྟ་བས་གཉིས་བརྗོད་ནས་བདག་གིས་གྱིས་གོང་མ་བྱས་ན་དེ་ལས་ལྷོད་པ་གཞན་མེད་དེ་དེ་ལས་རྨོངས་པ་གཞན་མེད་དོ། དེ་ལྟ་བུ་ནི་ད་རེས་དེ་ནི་དེ་བས་ཀྱི་སྟེང་དེ་རང་གི་གཉིས་པ་རེད། དེ་བས་ཀྱི་སྟེང་དེ་གཉིས་པ་རེད། དབང་ཐོག་མ་མེད་པ་ནས་ནི་ད་ལྟ་ཡོད་པ་དུ་ནི་གཉིས་བཤད་དུ་དཀའ་བ་གྱི་དེ་བས་ཀྱི་སྟེང་དེ་ད་རེས་རང་གི་གཉིས་པ་རེད། གཉིས་པ་དེ་ག་རེ་བྱེད་དགོས་རེད་ཟེར་ན་གཉིས་པ་ནང་བཞིན་གྱི་ནི་འཁོར་ལོས་དོན་གྱིས་བྱེར་བཅུག་གོ། དོན་དག་ཆེན་པོ་ཅིག་འགྲོ་རུ་བཅུག་གོ་རེ། དཔེར་ན་ཅ་ལག་ཅིག་རང་ལ་དཔེར་ན་སྔར་རྙེད་མ་མྱོང་མཁན་གྱི་ཅ་ལག་གསར་པ་ཅིག་རྙེད་པ་ཡིན་ན། ཅ་ལག་གསར་པ་དེ་ལ་ལྟད་མོ་བལྟ་ནས་བསྡད་འདུག་ན་ཕན་ཡོད་མ་རེད་ཁོ་ལ་ལས་ཀ་ཅིག་བསྐུར་གོ་རོགས། ཅ་ལག་དེ་ལ་ལས་ཀ་ཅིག་བསྐུར་ནས་ཁོ་བེད་སྤྱོད་གཏོང་ན་མ་གཏོགས་བེད་སྤྱོད་རྩ་བ་ནས་མ་གཏོང་པ་ཡིན་ན་ཁོ་ནོར་བུ་ཡིན་ཟེར་ན་ཧ་ལས་ག་གི་མེད་ཁོ་བཞག་བཞག་ཅིག་རེད་མ་གཏོགས་ཁོ་ག་གི་ཕན་ཡོད་མ་རེད། བེད་སྤྱོད་ཅིག་གཏོང་ཐུབ་པ་ཡིན་ན་ཁོ་བེད་སྤྱོད་གཏོང་པ་ལ་བལྟས་ནས་ཁོས་ལས་ཀ་ཅིག་བྱེད་ཅིག་ནས་ག་རེ་ཡིན་ནའི་ཅིག་ཡོང་གོ་རོགས། འབྲས་བུ་ཅིག་འབྱུང་གོ་རོགས། ཨ་དེ་ནང་བཞིན་ཅིག་ནས་རང་ནོར་བུ་དང་འདྲ་བའི་དལ་འབྱོར་གྱི་རྟེན་དེ་རང་ཉིད་རྙེད་པ་དེ་ལ་ནི་ལས་ཀ་ཅིག་བསྐུར་དགོས་རེད་ཟེར་ལས་ཀ་ཅིག་མ་བསྐུར་བྱས་འདུག་སེ་བཞག་པ་ཡིན་ན་ཤིན་ཏུ་རྙེད་པར་དཀའ་བ་ཡིན་ཟེར་ན་རང་ལ་ཕན་ཐོགས་ག་གི་བྱུང་ཡོད་མ་རེད། རྙེད་པར་དཀའ་བ་དེ་རང་ཉིད་ད་རེས་ལས་མ་བྱས་རྙེད་པ་རེད་དེ་རྙེད་པ་དེ་བེད་སྤྱོད་མ་གཏོང་བ་བྱས་ནས་ནི་འཕྲོ་བརླག་ལ་གཏོང་བ་རེད།